དེ་ཡང་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་ཉིན་ཚོགས་པའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་རང་དབང་གི་འཐབ་རྩོད་ཅེས་པའི་གླེང་སྟེགས་སུ་འཛམ་གླིང་གི་རང་དབང་གི་དོན་དུ་འཐབ་རྩོད་གནང་མཁན་གྱི་སྐྱེས་ཆེན་མི་སྣ་ཁག་ཅིག་མཉམ་ཞུགས་ཀྱིས་བགྲོ་གླེང་གནང་ཡོད་པའི་སྐབས་སུ་བོད་ཀྱི་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་ནས་བོད་ཀྱི་རང་དབང་འཐབ་རྩོད་དང་འབྲེལ་ནས་གཏམ་བཤད་གནང་ཞིང། སྐབས་དེར་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་བཅུག་ནས།

བོད་ཁང་དེ་ཉིད་ཀྱིས་གོ་སྒྲིག་ཞུས་པའི་ནཱ་ལེནྡྲ་གཙུག་ལག་རབ་འབྱམས་པའི་སློབ་ཐོན་སློབ་མ་གཙོ་བོར་གྱུར་པའི་ཕྱི་རྒྱལ་ཡུལ་གྲུ་ཁག་བཞི་བཅུ་ཙམ་ནས་ཕེབས་པའི་འབྲེལ་ཡོད་སློབ་མ་ལྔ་བརྒྱ་ལྷག་ལ་དམིགས་བསལ་མཇལ་ཁ་དང་རྗེ་ཙོང་ཁ་པ་ཆེན་པོས་མཛད་པའི་རྟེན་འབྲེལ་བསྟོད་པའི་གསུང་ཆོས་དང་དྲི་བར་བཀའ་ལན་སྩལ་བའི་སྐབས། རྩོད་རྙོག་གི་རྩ་བ་ནི་བསམ་བློ་གུ་དོག་དྲག་པའི་དབང་གིས་ཡོང་གི་ཡོད་པ་བཀའ་གནང་སོང།
འཇིག་རྟེན་རྒུད་པ་ཇི་སྙེད་པ་དེ་ཡི་རྩ་བ་མ་རིག་སྟེ། ང་རང་ཚོའི་བཀྲ་མི་ཤིས་པ་སྤྱི་པའི་དོན་དག་ལ་ཡིན་ནའི་རེད་སོ་སོ་སྒེར་གྱི་དོན་དག་ལ་ཡིན་ནའི་རེད་ཁྱིམ་ཚང་གི་དོན་དག་ལ་ཡིན་ནའི་རེད་ཅིག་གང་འདྲ་རྙོག་དྲ་ཡོང་ཡག་གི་རྩ་བ་རུ་དེ་མི་ཤེས་པའི་དབང་གིས་ཡོང་གི་ཡོད་འདོད་པ་ཅིག་བློ་རྒྱ་ཆུང་ཆུང་ཨེ་ནི་སྦུ་གཟུགས་དོག་པོ་དེ་འདྲའི་ཅིག་གི་ཐོག་ནས་ཨེ་ནི་ཁ་ཐུག་ཁ་ཐུག་གི་ཅིག་གནས་ཚུལ་འགྲིག་མ་འགྲིག་གི་ཐོག་ནས་ཨེ་ནི་སེམས་ཁ་ནང་ལོགས་ལ་ཡར་ཅིག་ཁོང་ཁྲོ་ལངས་ཡག་བཟོ་འདྲ་ཅིག། ཐེ་ཚོམ་སྐྱེ་ཡག་བཟོ་འདྲ་དེ་ཚོའི་གྲས་རེད་ཡོང་བསྡད་ཀྱི་འདུག་བ། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལུགས་མཐུན་སྒྲིལ་གྱི་གལ་གནད་སྐོར་བཀའ་སློབ་སྩལ་བའི་ནང། ངོས་རང་ཕར་ཚུར་ཕྱིན་པའི་སྐབས་སུ་ཧིན་དུའི་ལྷ་ཁང་དང། ཇིའུ་ལྷ་ཁང། ཁ་ཆེའི་ལྷ་ཁང་སོགས་ཆོས་ལུགས་གཞན་གྱི་ལྷ་ཁང་དུ་ཕྱིན་ཏེ་ཁོང་ཚོས་སོ་སོའི་ཆོས་ལ་དད་པ་གནང་བར་རྗེས་སུ་ཡི་རངས་ཀྱིས་ཆོས་ལུགས་མཐུན་སྒྲིལ་ཡོང་ཐབས་ལ་འབད་ཀྱི་ཡོད། དཔེར་ན་ཨབ་གྷ་ནི་སི་ཐན་ལྟ་བུ་མཚོན་ན། ཤི་ཡ་དང་སུ་ནི་གཉིས་ནི་སྤྱི་ཡོངས་ཀྱི་ཆ་ནས་ཁ་ཆེའི་ཆོས་བརྒྱུད་གཅིག་པ་ཡིན་ནའང་ཆོས་བརྒྱུད་གཉིས་བར་རྩོད་རྙོག་ཡོང་གི་ཡོད། གཞི་རྩའི་སེམས་པ་བཟང་པོ་བྱེད་དགོས་པ་ནི་ཆོས་ལུགས་ཚང་མའི་བསླབ་བྱ་གཅིག་གྱུར་ཡིན་ཞེས་བཀའ་གནང་སོང།
ཨེ་ནི་སེམས་བཟང་པོ་བྱེད་ཡག་གི་རྒྱུ་མཚན་ལ་ཡང་རང་རང་གི་ལྟ་གྲུབ་ཀྱི་ཐོག་ནས་ཡང་འགྲེལ་བཤད་རུ་རྒྱག་ཡག་ཡོད་རེད་ད་གང་ལྟར་སྙིང་པོ་འདི་ཚང་མ་ལོག་གི་ཆོས་བྱེད་མཁན་གྱི་སེམས་པ་བཟང་པོ་དགོས་རེད་ཟེར་ད་དེ་གཅིག་གྱུར་རེད་ཤག་ཨ་ནི་སྤྱི་ཡོངས་ཀྱི་རྒྱ་གར་ངོས་ནས་གཅིག་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལ་ཡོད་བསྡད་པ་ཞིག་རེད། ཆོས་ལུགས་མཐུན་སྒྲིལ་ཡག་པོ་ཞེ་དྲག་རེད་ཤག་ད་དེ་ང་ཚོའི་མིག་ལྟོས་བཟང་པོ་གཅིག་ལ་བརྟེན་ནས་མུ་མཐུད་ནས་ཆོས་ལུགས་མཐུན་སྒྲིལ་བྱས་ཏེ་དཔེ་གལ་ཆེན་པོ་རེད། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་རྒྱལ་རྒྱུད་འཛིན་པའི་སྐབས་སུ་བོད་མིའི་ངོས་ནས་ནང་པའི་གཞུང་ལུགས་ཁག་ལ་དམིགས་བསལ་དོ་སྣང་བྱས་ཏེ་སློབ་གཉེར་མཛད་ཡོད་པ་དང། ཕྱིས་སུ་བོད་ནང་དགོན་སྡེ་ཁག་ཏུ་ནང་ཆོས་ལ་སློབ་གཉེར་བྱེད་སྟངས་དེ་ཡང་རིགས་ལམ་གྱི་ཐོག་ནས་དཔྱད་པ་བྱས་ཏེ་སློབ་གཉེར་བྱས་ཡོད་པ་དེ་ཡིས་ཧ་ཅང་གི་ཕན་ཐོགས་བྱུང་ཡོད། ལྷག་དོན་དུ་ཆབ་སྲིད་ཀྱི་དབང་གིས་བོད་ཀྱི་ཆོས་ལ་དམ་དྲག་ཇི་ཆེར་བཏང་ཡོད་ཀྱང་བོད་ནང་བོད་མི་ཚོ་ནི། ཉམས་པ་མེད་པའི་ངང་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་མུས་ཡིན་པ་བཀའ་གནང་ཞིང་དེང་སྐབས་ཆོས་ལ་དོ་སྣང་མེད་མཁན་ཚོས་ཀྱང་བོད་བརྒྱུད་ནང་བསྟན་ལ་དོ་སྣང་གསར་པ་ཞིག་སླེབས་ཡོད་པ་བཀའ་གནང་སོང།
ད་དེ་སྔ་ཆོས་ལ་ཡ། དོ་སྣང་མེད་དེ་དེང་གི་དུས་ཀྱི་ཅིག་བོད་གངས་ཅན་གྱི་ལྗོངས་ནས་ཡོང་བའི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ལ་དོ་སྣང་གསར་པ་ཅིག་འདུག་སླེབས་ཡོང་དུས་ལྡི་ལི་བོད་ཁང་གི་ཟོར་བཞིན་མི་སྒེར་ཅིག་ཚུགས་ཐུབ་ན། ཨེ་ཡང་ཁོ་རང་ཅིག་སློབ་སྦྱོང་བྱེད་ས་དང་ཅིག་བགྲོ་གླེང་བྱེད་ས་རུ་ཅིག་གི།
གོ་ཆོད་ཐུབ་ཅིག་ཡོང་ས་ཡིན་པའི་དུས་ཙ་ནས་ཨེ་ནི། ལྡི་ལི་བོད་ཁང་དེ་ཚུགས་བྱས་འདུག་ས་རེད། ཡང་སྐབས་དེར་སློབ་མ་ཞིག་གིས་སྟོང་ཉིད་ལ་ཐོས་བསམ་སྒོམ་གསུམ་བྱས་པའི་ཕན་ཡོན་སྐོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བཀའ་འདྲི་ཞུས་སྐབས།
གང་ལྟར་སྟོང་ཉིད་སྒོམ་ཡོང་དུས་ཙ་ནས་སེམས་ཀྱི་དྲི་མ་ཕར་ག་ལེ་ག་ལེ་ག་ལེ་ལེ་ཕར་སྦྱངས་ནས་ཨེ་ནི་སྔར་བསགས་ཀྱི་སྡིག་པ་དེ་ཡི་དེ་གིས་ཁོ་འབྲས་བུ་དེ་ཡི་དེ་ཨེ་ནི་དཔེ་ལྷག་མེད་དུ་ཕར་དག་འགྲོ་ཡག་ཞིག་ཡོང་གི་རེད་ཨེ་ནི་མ་འོངས་པ་ལ་ཡང་གཅིག་གིས་ལས་ངན་ཚང་མ་ལོ་ཆགས་སྡང་གི་དབང་གིས་ཡོང་གི་ཡོད་པ་ཡིན་དུས་ཙ་ནས་སྟོང་ཉིད་ཀྱི་ལྟ་བ་དེ་གིས་ཆགས་སྡང་གི་གཉེན་པོ་བྱས་ནས་ཨེ་ནི་ཁོ་རང་བཞིན་གྱིས་གཅིག་གིས་ལས་ངན་བསགས་ཡག་དེ་ཁོ་གི་འདུག་ཇེ་ཉུང་ཇེ་ཉུང་ལ་འགྲོ་ཡག་ཅིག་རེད་འདུག་ག་ང་ཚོས་ད་རེ་བ་རྒྱག་ས་དེ་འགོག་བདེན་ཟེར་ཡག་དེ་ཡིན་ང་ཡང་ད་ཚེ་འདི་ལ་ཡང་འགོག་བདེན་ཞིག་ཐོབ་ན་བསམ་ནས་དྲན་གྱི་ཡོད་རེད་ཆ་ལམ་ཁ་ཐུག་ལ་འགོག་བདེན་དེ་ནས་ཡང་ཨེ་ནི་ཏདྱ་ཐཱ་ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་ཟེར་ནས་ཨེ་ནི་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ། དེ་ནས་ཨེ་ནི་སངས་རྒྱས་ཀྱི་གོ་འཕང་མི་སློབ་ལམ་མངོན་དུ་བྱེད་ཡག་གི། སེམས་ཧམ་པ་ཧམ་པ་ཚ་མ་དྲགས་ན་བང་རུབ་འདུག་སུ་འགྲིག་གི་ཡོད་ད། ལྡི་ལི་བོད་ཁང་གིས་ཉིས་སྟོང་བཅུ་དྲུག་ལོར་འགོ་འཛུགས་གནང་བའི་ནཱ་ལེནྡྲ་གཙུག་ལག་རབ་འབྱམས་པའི་སློབ་ཚན་དེ་ཡི་དམིགས་ཡུལ་གཙོ་བོ་ནི་སེར་སྐྱ་ཕོ་མོ་དབྱེ་བ་མེད་པའི་ཐོག་ནང་པའི་ལྟ་གྲུབ་ལ་སློབ་གཉེར་གནང་རྒྱུ་དེ་ཡིན་པ་དང། དེ་ཡི་དུས་ཡུན་ལོ་ལྔའི་རིང་ཡིན་འདུག་ཅིང་བོད་ཁང་དེ་ཉིད་ཀྱི་འགན་འཛིན་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་ཀྱིས་ད་བར་སློབ་ཚན་དེའི་ནང་རྒྱལ་ཁབ་འདྲ་མིན་བདུན་ཅུ་ཙམ་ནས་མཉམ་ཞུགས་གནང་མཁན་མི་གྲངས་བཞི་སྟོང་སུམ་བརྒྱ་ཙམ་བྱུང་ཡོད་པ་འགྲེལ་བརྗོད་གནང་བྱུང། ཨ་ནི་དེ་གའི་ཚང་མ་རུ་དང། ཞེས་ག་ཚོད་རེད་མི་ཆེ་འདྲ་ཆུང་འདྲ་ཚང་མ་ཡོད་རེད། དེ་དཔེར་ན་སྨན་པ་དང་ཨ་ཕྱི་ལུགས་ཀྱི་སྨན་པ་དང་དེ་ག་ནང་བཞིན་ཨ་དེ་གཙུག་ལག་སློབ་གཉེར་ཁང་གི་ཨ་ནི Professor སློབ་དཔོན་ཆེན་པོ་དེ་འདྲ་དང་འོ་དེ་འདྲ་མང་པོ་ཡོད་རེད་ཟེར་ནས་གསུང་བའི་ནང་ལོགས་ལ་ད་ཁོ་རང་ཚོ་ནང་པའི་གི་ལྟ་གྲུབ་དེ་འདྲ་ཤུགས་ཆེ་ཡོད་མེད་སྐད་བཤད།

I got very inspired in terms of seeing this to be the དེ་སྔ་ངས་ལྡི་ལིར་ཆགས་པའི་ནེ་རུ་གཙུག་ལག་སློབ་ཆེན་དུ་འཇར་མན་རྩོམ་རིག་ཐོག་གཙུག་ལག་རབ་འབྱམས་པའི་སློབ་གཉེར་བྱེད་བཞིན་པའི་སྐབས་བོད་ཁང་གི་ངོས་ནས་ནང་པའི་ལྟ་གྲུབ་ཐོག་སློབ་ཁྲིད་གནང་གི་ཡོད་པ་གོ་ཐོས་བྱུང་བས་དེའི་ནང་མཉམ་ཞུགས་བྱས་པའི་རྗེས་ང་ལ་སྔར་དང་མི་འདྲ་བའི་སེམས་ཤུགས་འཕར་མ་ཞིག་སྦྱིན་བྱུང། ནང་ཆོས་ལ་སློབ་གཉེར་གཏིང་ཟབ་བྱས་པ་ཡིན་ན་སོ་སོ་སྒེར་གྱི་བདེ་སྐྱིད་ཙམ་མིན་པར་གཞན་གྱི་བདེ་སྐྱིད་ལ་ཡང་འབྲེལ་བ་ཆགས་ཀྱི་འདུག་ཅེས་འགྲེལ་བརྗོད་གནང་བྱུང།

ང་མེ་འཁོར་འབབ་ཚུགས་སུ། ཁོང་མཇལ་ཁར་ཁྲིད་སོང། སྐབས་དེར་གོང་ས་ཏཱ་ལའི་བླ་མ་མཆོག་ནས་ང་ལ་གནང་བའི་ཁོང་གི་མཚན་རྟགས་དེ་ད་དུང་ངའི་ལག་པར་ཡོད། ཐེངས་འདིར་རྡ་རམ་ས་ལར་ཡོང་སྟེ་གོང་ས་ཏཱ་ལའི་བླ་མ་མཆོག་ལ་དམིགས་བསལ་མཇལ་ཁ་ཞུ་རྒྱུ་བྱུང་བར་ཤིན་ཏུ་ངོ་མཚར་ཆེ། ཁོང་ནི་སྙིང་རྗེའི་བདག་ཉིད་ཡིན་ལ། ཁོང་གིས་བསྩལ་བའི་བྱམས་བརྩེའི་རང་བཞིན་གྱི་བསླབ་བྱ་བཟང་པོ་དེ་དག་ནི་དེང་གི་རྙོག་འཛིང་ཆེ་བའི་འཛམ་གླིང་འདིར་ཧ་ཅང་གི་དགོས་མཁོ་ཆེ་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་ཀྱིས་ནཱ་ལེནྡྲ་གཙུག་ལག་རབ་འབྱམས་པའི་སློབ་ཚན་སོན་པའི་སློབ་མ་ཁག་ཅིག་རྒྱ་གར་གྱི་གཙུག་ལག་སློབ་གཉེར་ཁང་གི་ནང་སློབ་དཔོན་གྱི་ཕྱག་ལས་གནང་མཁན་བྱུང་ཡོད་པ་དང། མི་སྒེར་སོ་སོར་མཚོན་ན་སེམས་ཀྱི་དཀའ་ངལ་ཡོད་པ་མང་པོ་ཞིག་ལ་ཕན་ཐོགས་ཡང་བྱུང་ཡོད། སློབ་ཚན་འདི་ལེན་པའི་རྗེས་འབྲས་སུ་སློབ་མ་འགའ་ཤས་ལ་འོད་སྟོང་ལྡན་པའི་མདུན་ལམ་གསར་པ་རྙེད་ཡོད་པ་འགྲེལ་བརྗོད་གནང་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཧ་གོ་བའི་ཐོག་ནས་རེ་བ་དེ་མགྱོགས་པོ་ཡོང་མེད་པ་དེ་གསལ་པོ་རེད་ཅེས་ཞུ་ཡ་ཡིན། དེ་གཅིག་རེད་གཉིས་པ་དེ་ག་རེ་རེད་ཞུ་ན་ཤར་ཡུ་རོབ་དང་ལྷག་པར་དུ Czech Republic ནང་སོགས་ཕྱིན་པ་ན་ང་ཚོ་བོད་པ་རྒྱབ་སྐྱོར་ཡག་པོ་ཡོད། དེ་འདྲའི་ཡིན་དུས་གནས་ཚུལ་འདི་ཚོ་ཡུ་རོབ་ནུབ་ལ་ཕར་ང་ཚོའི་འགྲེལ་བཤད་རྒྱག་གར་འགྲོ་དུས་ཕན་ཐོགས་ཤིག་འདུག། Czech Republic ནང་རིགས་དེ་འདྲ་ག་མེད་ནང་ཤག་སྲིད་དེ་འདྲ་ཞིག་དང་དེ་བཞིན Germany དེ་འདྲ་ཞིག France ཡོ་རོབ་ནང་རྒྱལ་ཁབ་ཆེ་བ་དེ་ཚོ་ཡིན་པས་ནས་དེ་ཚོ་བར་དུ་ནང་མུ་མཐུད་ནས་ང་ཚོ་སིལ་བར་ཁེ་ཆོག་ཁོ་རང་བཞིན་ནུས་པ་ཆེར་འགྲོ་གི་འདུག་ང་ཚོ་དཔེ་དཔེ་མཚོན་རེ་ཅིག་བསྟན་ཡ་ཡོད་དུས། ཅེག་གྲོས་ཚོགས་གོང་མ་ག་ཐམ་ལི་གྲགས་པ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཡིན་པ་ཚོགས་པ་དེ་གའི་དྲུང་ཡིག Katrina Bursikova Jacques

ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་དབྱིན་སྐད་དུ Without Just Cause Political Prisoners Campaign ཟེར་བའམ་དྲང་བདེན་གནས་ལུགས་མིན་པའི་གནད་དོན་ཟེར་བའི་ཆབ་སྲིད་བཙོན་པའི་དྲིལ་བསྒྲགས་ཀྱི་ལས་འགུལ་ཞིག་དབུ་འཛུགས་གནང་སྟེ་བོད་ཀྱི་ཆབ་སྲིད་བཙོན་པ་གྲགས་ཅན་སྒོ་ཤེས་རབ་རྒྱ་མཚོ་ལགས་གཙོས་པའི་འཛམ་གླིང་རྒྱལ་ཡོངས་ནང་གི་ཆབ་སྲིད་བཙོན་པ་རྣམས་ཀློད་གྲོལ་གཏོང་དགོས་པའི་དགོས་འདུན་བཏོན་ཡོད་པ་དང། དེའང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དམངས་གཙོ་དང་ལས་རྩོལ། འགྲོ་བ་མིའི་ཐོབ་ཐང་སྡེ་ཚན་གྱིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་དྲང་བདེན་གནས་ལུགས་མིན་པའི་གནད་དོན་ཟེར་བའི་ཆབ་སྲིད་བཙོན་པའི་དྲིལ་བསྒྲགས་ཀྱི་ལས་འགུལ་ཞིག་དབུ་བཙུགས་ཏེ། བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་གཙོས་པའི་འཛམ་གླིང་ནང་གི་ཆབ་སྲིད་བཙོན་པ་ཁག་ཞིག་འཕྲལ་དུ་ཀློད་གྲོལ་གཏོང་དགོས་པའི་དགོས་འདུན་བཏོན་གདའ། ཆབ་སྲིད་བཙོན་པ་ཀློད་གྲོལ་གྱི་དྲིལ་བསྒྲགས་ལས་འགུལ་དེ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་དམངས་གཙོ་དང་ལས་རྩོལ་འགྲོ་བ་མིའི་ཐོབ་ཐང་སྡེ་ཚན་དེའི་བློན་ཆེན་རིམ་པ་གསུམ་པ་དྲུང་ཆེ་ལས་རོགས་ཀྱིས་བོད་དོན་དམིགས་བསལ་འབྲེལ་མཐུད་པའི་འགན་ཁུར་བཞེས་བཞིན་ཡོད་པ་དང་ཁོང་གིས་ལས་ཁུར་དེའི་འོག་ནས་བོད་ཀྱི་ཆབ་སྲིད་བཙོན་པ་གྲགས་ཅན་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་མཚན་དང་འདྲ་པར་གྱི་ལོ་རྒྱུས་ཁག་བཀོད་གནང་སྟེ་འཕྲལ་དུ་ཀློད་གྲོལ་དགོས་པའི་དགོས་འདུན་བཏོན་པ་ལ། བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛ་ར་ཛི་ཡ་མཆོག་ལ Twitter བརྒྱུད་ཐུགས་རྗེ་ཆེ་ཞུས་གདའ། དེ་ནས་ད་རེས་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་སུ་གནས་ཚུལ་དེའི་སྐོར་ཞལ་པར་གི་ཐོག་ནས་བཅར་འདྲི་ཞུ་ཐབས་བྱས་པར་སྒོ་ཤེས་རབ་རྒྱ་མཚོའི་སྐོར་དེ་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་ཐུགས་འགན་བཞེས་བཞིན་ཡོད་པའི་སྐོར་གསུངས་པ་བཞིན་ཚུལ་ཁྲིམས་རྒྱ་མཚོ་ལགས་སུ་བཀའ་འདྲི་ཞུ་སྐབས་སུ་གསུངས་དོན་ལ།

ཁྲིམས་ཐག་བཅད་ཞལ་འགྱོད་དང་བཙོན་ཁང་དུ་ཉར་ཡོད་འགྱོད་དགའི་བསམ་བློ་ལོག་ནི་ཆ་རྐྱེན་མེད་པའི་ཁར་ནས་གློད་བཀྲོལ་བྱས་དགོས་ཡོད་ཞེས་ད་འདི་གཙོ་བོ་འདུག་ཞེས་དོན་གྱིས་ཁྱེད་རང་གིས་ཞུས་ཀྱི་ན་ཞིང་ཆེས་དོན་དག་འདུག་ཞེས་གསུང་གི་འདུག། དེ་ནས་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་འབྲེལ་ཡོད་གཉེན་ཚན་ཞིག་ལ་ཁ་པར་གྱི་བརྒྱུད་དེ་འབྲེལ་བ་བྱས་ཀྱང་འབྲེལ་བ་མཐུད་ཐུབ་མ་སོང། ཡང་དེའི་སྐོར་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱིས་གསུངས་དོན་ལ། ད་ཐེངས་ཀྱི་འདི་ཨ་རི་གཞུང་གི་ངོས་ནས་ད་ལྟ་ཆབ་སྲིད་བཙོན་པ་བཅུ་དྲུག་གི་ནང་ལ་ད་ལྟ་བོད་པ་གི་ཆབ་སྲིད་བཙོན་ཟུར་ཨ་ཁུ་སྒོ་ཤེས་རབ་རྒྱ་མཚོ་ད་དེ་ནས་ཨ་ཁུ་སྒོ་ཤེས་རབ་རྒྱ་མཚོ་མཆོག་རྒྱབ་སྐྱོར་བྱས་ཡོད་ནོ་ད་ང་རང་ངོས་ནས་ད་ལྟ་ཧ་ལས་བ་གནང་གི་ཙམ་མཐོང་གི་ཡོད། འདི་གཞུང་དང་གཞུང་གི་བར་གྱི་ཕྱིར་ཚང་གི་ད་ཅིག་རྒྱ་ནག་གཞུང་གི་ལྟ་ཚུལ་གྱི་སྟེང་ནས་ན་ད་ག་རང་དེ་རང་ཨ་རྒྱ་གཉིས་གཞུང་གི་བར་གྱི་འབྲེལ་བ་གྱི་སྟེང་ནས་ན་རེད་རེད་ད་འཛམ་གླིང་རང་བཞིན་གྱི་སྟེང་ནས་ད་རྒྱལ་སྤྱིའི་སྟེང་གི་ན་ར་ཅིག་ཨ་རི་དང་ད་འདི་མང་པོ་ཞིག་གི་སྟེང་ལ་འབྲེལ་བ་གི་སྟེང་ལ་ཅིག་མང་བོ་ཟིག་འགྲོ་དགོས་རེད་དེ་ཡིས་ད་ཅིག་ཆབ་སྲིད་ཀྱི་ཅིག་འགྱུར་ལྡོག་ཟེར་དགོས་རམ་འཕོ་འགྱུར་ཟེར་དགོས་ན་ད་ཅིག་མང་བོ་ཞིག་གི་སྟེང་ལ་འགྲོ་དགོས་འདུག་དཔལ་འབྱོར་དང་ཆབ་སྲིད་མང་བོ་ཞིག་སྟེང་འགྲོ་དགོས་ན། དེ་ལ་ཅང་ད་ཐེངས་ཨ་རི་གི་དངོས་གནས་ང་ཚོ་བོད་པ་གི་འདི་མོ་ཆབ་སྲིད་བཙོན་བཙོན་པ་ཟེར་ག་འདི་འདྲིག་གི་བྱས་ནས་ད་མི་བཅུ་དྲུག་འདེམས་ནས་མི་བཅུ་དྲུག་གི་ནང་ལ་ཁེལ་ཡོད་ནོ་དེ་དག་ཧ་ཅང་ང་རང་ངོས་ནས་ད་འདི་ལ་དཔེ་ཤུགས་རྐྱེན་ཡོད་ཀྱི་རེད་བསམ་གོ་གཙོ་བོ་དེ་ཅི་ཟེར་འདི་ལ་ཟླ་དང་ཨ་རི་གི་ཕྱི་སྲིད་ལྷན་ཁང་གི་ད་མང་གཙོ་དང་འགྲོ་བ་མིའི་ཐོབ་ཐང་དག་གི་ངལ་རྩོལ་སྡེ་ཚན་ཟེར་གོ་ནོ་དེའི་ནང་གི་ད་འགན་འཛིན་ད་ད་ང་ཚོ་བོད་དོན་འབྲེལ་མཐུད་པ་ཡིན་པ་དང་ད་ཐེངས་གི་དེའི་འགན་འཛིན་དུ་དེ་ནས་ད་ད་རྒྱབ་སྐྱོར་བྱེད་མཁན་དེ་འདི་རིགས་གཅིག་གི་ཡང་གཞུང་དང་འབྲེལ་གཞུང་ད་ཨ་རིའི་གཞུང་ཕྱི་སྲིད་ལྷན་ཁང་གི་ངོས་ནས་ཡིན་པ་ཕྱི་ཕྱི་སྲིད་ལྷན་ཁང་གི་ད་ཅི་ཟེར་དགོས་ན་རེད་ཁྱབ་ཁོངས་ཟེར་དགོས་ན་དག་གི་ཡིན་པ་འོ་དེ་ནས་དེའི་ནང་གི་འགན་འཛིན་དུ་བོད་བོད་དོན་འབྲེལ་མཐུད་པ་ཡིན་པ་དང་དེའི་ནང་ནས་དེ་ནས་ད་ཅིག་བོད་ནང་གི་ར་ཆབ་སྲིད་བཙོན་པའི་ནང་ནས།

འོ་ཅིག། བོད་ནང་གི་ལྟེ་བ་ན་ཡིན་ན་ར་རེ་ད་ནི་བཙན་བྱོལ་སྤྱི་ཚོགས་ནང་གི་འཐབ་རྩོད་པ་ཟིག་གི་ངོས་དེ་ནས་བལྟས་ན་རེ་རེ་བཙན་བྱོལ་སྤྱི་ཚོགས་ནང་གི་ཤེས་ཡོན་གྱི་ཆ་ནས་བལྟས་ན་ར་རེ། དེ་གཞུང་ཟིག་གི་འདི་ནི་གི་ཅིག་གདེང་འཇོག་ཚད་མཐོན་པོ་ཞིག་གི་སྟེང་ནས་རྒྱབ་སྐྱོར་བྱས་ན་ང་ཚོ་ཚང་མ་ལ་ཤུགས་རྐྱེན། ད་ཅིག་མི་ཉུང་བ་ཟིག་ཐེབས་ཀྱི་རེད་བསམ་གྱི་ང་རང་ད་ལྟ་འདི་ད་ལྟ་ཨ་ཁུ་ཤེས་རབ་རྒྱ་མཚོ་འདི་ཚོ་ཆབ་སྲིད་བཙོན་པ་བཅུ་དྲུག་གི་ནང་ཁེལ་ཡོད་ནོ་ད་ཧ་ཅང་གི་དགའ་གི་ད་ཡོད་འོ་ད་འདི་ཟིག་རེད་ད་གི་ད་ཨ་ཁུ་ཤེས་རབ་རྒྱ་མཚོ་ཡིན་ན་ངོ་ནས་ཅིག། གཅིག་གི་གནའ་དེང་གཉིས་ཆ་ལ་གཅིག་གི་གཞན་དྲིང་མི་འཇོག་པའི་དེ་འདྲའི་གི་མཁས་པ་རེད། དེ་འདྲའི་གཅིག་གི་གི་དགའ་གྲངས་གཉིས་ཆ་ལ་གཅིག་ཤུགས་རྐྱེན་ཆེན་པོ་ཐེབས་ཡོད་ཤུགས་རྐྱེན་ཆེན་པོ་ཡོད་པའི་དེ་འདྲའི་གི་མི་སྣ་ཡིན་པའི་ཆ་ནས། རྒྱ་ནག་གི་བཙོན་འོག་ཡོད་པའི་བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ཁོང་ནི་བོད་ཀྱི་རྔ་བ་ཀིརྟི་དགོན་གྱི་དགེ་འདུན་པ་དང་ནང་པའི་ཆོས་ལུགས་ཀྱི་ལྟ་གྲུབ་མཁས་པ་དང་ཤེས་ཡོན་ཅན་ཞིག་ཡིན་པ་དང་ཁོང་གིས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ་དང་འགྲེམས་སྟོན་བྱས་པའི་ཉེས་འཛུགས་ཐེ་བའི་ཐེངས་བཞི་ཙམ་ལ་བཀག་ཉར་བྱས་ཡོད་པ་དང། དེ་ནས་རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་ལོ་བཅུའི་རིང་ལ་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་ལ་ཨ་རི་གཞུང་གིས་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་སྐུ་གཟུགས་ཀྱི་འཕྲོད་བསྟེན་གནས་སྟངས་ཇེ་སྡུག་འགྲོ་བཞིན་ཡོད་པ་དེ་ལ་སེམས་འཚབ་ཆེན་པོ་ཡོད་པས་རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པར་ཁོང་འཕྲལ་དུ་གློད་བཀྲོལ་དགོས་པའི་དགོས་འདུན་བཏོན་གདའ། རྒྱ་ནག་གཞུང་གིས་བཟུང་ཡོད་པའི་ཆབ་སྲིད་བཙོན་པ་ཀློད་གྲོལ་དགོས་པའི་ཨ་རིའི་ཐོ་གཞུང་དེའི་ནང་རྒྱ་ནག་གཞུང་གིས་ཡུ་གུར་གྲངས་ཉུང་མི་རིགས་ཀྱི་ཐོག་ལ་སྡང་འཛིན་དང་དབྱེ་འབྱེད་བྱེད་བཞིན་ཡོད་པའི་སྐྱོན་བརྗོད་བྱེད་མི་ཡུ་གུར་གྱི་ཚོང་ལས་པ་དང་སྤྱི་ཚོགས་ཞབས་ཞུ་བ་ཨིཀ་པཱར་ཨ་སཏ་ཟེར་བ་ཁོང་ལ་ལོ་བཅོ་ལྔའི་རིང་བཙོན་འཇུག་གི་དོ་དམ་འོག་ཡོད་པ་ལ་ཁོང་ཡང་འཕྲལ་དུ་ཀློད་གྲོལ་གཏོང་དགོས་པ་ཨ་རི་གཞུང་གིས་འབོད་སྐུལ་གནང་ཡོད་པ་རེད། ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦིལ་ཀིན་མཆོག་གིས་ཀྱང་ཆབ་སྲིད་བཙོན་པ་རྣམས་རྒྱལ་སྤྱིའི་གཞུང་སོ་སོས་ཀློད་གྲོལ་གཏོང་དགོས་པའི་སྐོར་ཊུ་ཊར་བརྒྱུད་ནས་འབོད་སྐུལ་ཡང་གནང་ཡོད་པའི་གནས་ཚུལ་ཐོན་གདའ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་སོགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་བོད་མི་ཚོས་རང་གི་རིག་གཞུང་ལ་དགའ་ཞེན་དང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དད་གུས་བྱས་པ་ཙམ་གྱིས་ཁ་བྲལ་གྱི་ནག་ཉེས་ཁེལ་ནས་བཙོན་འཇུག་བྱེད་བཞིན་ཡོད་པ་དེ་དག་ནི་བོད་མིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་སོགས་ལ་ཡང་རྩིས་མེད་རྡོག་རོལ་གཏོང་བ་ཞིག་ཡིན་པས་རྒྱལ་སྤྱིའི་གཞུང་ཁག་དང